ཞེས་གསུངས། དེ་རིང་མ་ཚོགས་འཁོར་ལོ་རྣལ་འབྱོར་པ་རྣལ་འབྱོར་པ་དེ་ནི་ཀླ་ཀློ་སོགས་རིགས་ངན་པ་དང། སྤྱོད་ལམ་དང་རྣམ་འགྱུར་མི་བསྲུན་པ་ཞིག་ཡིན་ན་ཡང། ལམ་འདི་ཉམས་སུ་བླངས་གང་ན་ཡོད་པ་ཙམ་གྱིས་ཉམས་སུ་ལེན་མཁན་ཁོ་རང་ལྟ་ཨ་ཅང་ཆེ་སྟེ། དེ་གང་དུ་གནས་པའི་ས་ཕྱོགས་དེ་ཡང་དཔལ་ཧེ་རུ་ཀ་དཔའ་བོ་རྣལ་འབྱོར་མའི་ཚོགས་དང་བཅས་པ་དུས་རྟག་ཏུ་བཞུགས་ནས་ཡུལ་དེའི་སྣོད་བཅུད་རྣམས་ངེས་པར་བྱིན་རློབ་པར་འགྱུར་ཟེར་རོ།

ད་དེའི་སྐབས་ནས་བལྟས་ན་ཅི་རྣལ་འབྱོར་པ་དེའི་ག་རེ་ཟེར་དགོས་རེད། གཡོག་པོ་དང་དེའི་གྲོགས་པོ་དང། ཅེས། ནང་མི་ནང་ཚང་དེ་ཁྱིམ་པ་ཡིན་ན་ནང་མི་ནང་ཚང་རེད། རབ་བྱུང་ཡིན་ན་སྐད་ཀྱི་གྲོགས་སོགས་པ་ཐམས་ཅད་དང། བདེ་མོ། ད་དེ་མེད་པས་ཁོ་རང་སྡོད་སའི་ས་ཕྱོགས་དེའི་ཆོས་པའི་ཡུལ་སྐྱོར་བའི་ཆ་རེད། ང་རང་ལྗོངས་ཡོད་པ་ནི།